གར་དགོས་དེ་འདྲ་བ་ཅིག་བདག་བཀག་པའི་སྟོབས་ཀྱིས་གོ་ཐུབ་མཁན་གྱི་ཨ་ནི་ཁྱོད་ཡིན། ཁྱོད་ཀྱི་ཡིན་ས་ཨ་ནི་དངོས་མིན་རྣམ་གྲངས་པ་ཟེར་བ་ཡིན་ཟེར་ན། ལྟ་བ་ལ་དངོས་མིན་གཉིས་ཡོད་གསུངས་ཚུལ་ལ་ཡོད་སེམས་བདེ་པོ་ཨ་ཡིན། གཞི་གཅིག་ལ་དངོས་མིན་གཉིས་ཡོད་ན་དེ་ཐ་དད་ཆགས་འགྲོ་བ་མ་རེད།